གཞོན་སྐྱེས་དང་ཤེས་ཡོན། གཞོན་སྐྱེས་དང་ཤེས་ཡོན། འདི་ག་ཨ་མི་རི་ཀའི་རླུང་འཕྲིན་ཁང་བྷི་ཨོ་ཨེ་ཡི་གཞོན་སྐྱེས་དང་ཤེས་ཡོན་ཅེས་པའི་ལེ་ཚན་འདི་ནི་རང་རིགས་བློ་གསར་གཞོན་སྐྱེས་རྣམས་ཀྱི་ཆེད་དུ་གཙོ་བོ་གཞོན་སྐྱེས་རྣམས་ཀྱི་ངོས་ནས་ཤེས་ཡོན་སློབ་གསོ་དང། ཆབ་སྲིད། མང་གཙོ། འགྲོ་བ་མིའི་ཐོབ་ཐང་དང་གཞོན་སྐྱེས་ཀྱི་མི་ཚེའི་ལོ་རྒྱུས་སོགས། སྤྱི་ཚོགས་ཀྱི་གནད་དོན་གང་ཅིའི་ཐད་བགྲོ་གླེང་དང་བརྗེ་ལེན་བྱེད་རྒྱུར་དམིགས་བསལ་བསྐྲུན་པའི་ལེ་ཚན་དེ་ཡིན་པས་རྣམ་པ་ཚོས་ལེ་ཚན་འདིའི་ནང་ཞལ་པར་བརྒྱུད་དེ་མཉམ་ཞུགས་གནང་རོགས་གནང་ཞུ་བ་དང་ཆབས་ཅིག་ཏུ།
ང་ཚོའི་གཟའ་འཁོར་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་ད་ལྟ་པད་མ་བདེ་ཆེན་ལགས་ཀྱིས་འགོ་འཛུགས་ཞུ་གི་རེད།

ཨ་ལས་ལགས། ད་ལྟ་ངེད་ཀྱི City Planning དེ་ད་དེ་ང་ཚོ་བོད་པའི་ཚོགས་པ་ནང་ལ་ད་ཞེ་དྲག་ད་དར་ཚོད་ཁེལ་ཡོད་མ་རེད་རོ།
གནང་ལ། ཨ་ནི་ང་རང་འདུག་དེ་ག་འདྲ་དེའི་དེ་ནང་ལ་ཨིན་ག་འདྲ་སི་ལ་སི་ལ་བས་ན། ང་རང་སྔོན་མ་དང་པོ་ནས་ལ་དེ་སློབ་སྦྱོང་དེ་དང་པོ་དེ Civil Engineering བྱས་ཡིན་པ། གནང་ལ། ཨ་ནི་དེ་སྔོན་མ་བོད་གཞུང་གི Scholarship རག་ཡོད་དེ་རེད་ད་ག་རང་རེད། གནང་ལ། ཨ་ནི་དེ་རྗེས་ལ་ང་ད་ལྟ་ཏཱ་ལའི་བླ་མའི་མཐོ་སློབ་ནང་ལོགས་ལ་ཨ་ནི་ལོ་བཞི་ཟིན་ལ་ཨ་ནི། ཁང་པ་རྒྱག་ཡ་དང་དེ་ལ་སོགས་པ་དེ་འདྲ Project Engineer བྱས་ནས་ལོ་གཅིག་ལས་ཀ་བྱས་ཡིན་པ།
Donis། ཨ་ནི་དེ་ནས་ངེད་ཀྱིས་ག་རེ་མཐོང་ཟེར་ན་བོད་པའི་ཚོགས་པ་ནང་ལོགས་ལ་ཨ་ནི། City Planner འདྲ་པོ་ཅིག་ཡོད་བ་ཡིན་ན་ག་རེ་ཡག་པོ་ལབ་ན། ང་ཚོ་ད་དེ་འདྲ་ས་ལོ་ལྔ་བཅུ་འགྲོ་ཚར་རེད་ད་བཙན་བྱོལ་ནང་ལ་བསྡད་བྱས་རོགས། ཨ་ནི། དེ་འདྲ་ཡིན་པ་ཡིན་ན་ད་འདོད་ད Plumbing ཡིན་པ་ནི་རེད Sanitary དེ་ཚོ་ད་ཁང་པ་ཆགས་སྟངས་དང་དཀའ་ངལ་ཉེས་ཏིག་མཐོང་བསྡད་ཀྱི་འདུག་རོགས།

ངའི། ད་ལྟ་སྤྱི་ཟླ་ལྔ་པའི་ནང་ལ་ད་ལྟ Graduate བྱེད་ཀྱི་ཡོད། ངའི་སྤྱི་ཟླ་ལྔ་པའི་ནང་ཐོན་གྱི་ཡོད་པ་བྱས་ཙང། ལགས།
ཡིན་དུས་ད་ཁྱེད་རང་ནི་རྒྱ་གར་ནང་ལ་གཅིག་ནས་དེ་ཚོ་ཐོག་སློབ་སྦྱོང་གནང་ཡོད་རེད་ད་ག་ནང་བཞིན་ཉམས་མྱོང་ཞིག་བསགས་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས་ད་ལྟ་ཁྱེད་རང་གིས་ནི་གྲོང་ཁྱེར་འཆར་འགོད་ཀྱི་ཐོག་ལ་ཡང་སློབ་སྦྱོང་གནང་པ་འདིས། ཁྱེད་རང་གི་བེད་སྤྱོད་བཏང་བྱས་བྱས་ནས་འགྱུར་བ་ག་འདྲ་འདྲ་པོ་འདྲ་བཏང་ཐུབ་ཀྱི་རེད་དགོངས་ཀྱི་འདུག། ཨ་ལས་ལགས། ད་ད་ལྟ་ངེད་ཀྱིས་སྔོན་མ་ནས་བསམ་བློ་ད་ག་རང་འཁོར་དུས་ང་རང

ངག་ལས། ཨ་ནི། བསྟན་འཛིན་བཟང་པོ་ལགས་ཡིན་པ་ཡིན་ན་ད། ལོ་གཉིས་ཀྱི་གཙུག་ལག་རབ་འབྱམས་པའི་སློབ་སྦྱོང་ཐོན་གྱི་ཡོད་རེད། སྤྱི་ཟླ་ལྔ་པའི་ནང་ལ་ཡ་ད་ཐོན་འགྲོ་འདུག་ག། དེ་བྱེད་དུས་ཨ་ནི་ཁྱེད་རང་ཐོན་ཚར་ན་ཕར་རྒྱ་གར་ལོག་ཕེབས་ཡ་ཡིན་པས་ག་འདྲ་ཡིན་པས།
ཁྱེད་རང་ང་རྒྱ་གར་ལོག་འགྲོ་བར་སྤྲང་འདི་ང་ཚོ Agreement བྱས་སོང་ཨ་ནི། ང་ཚོ་རྒྱ་གར་ཡིན་གཅིག་མིན་གཅིག་ལོག་ལོག་ཡ་ཡོད་རེད་ད་ད་དེ་སློབ་ཡོན་འགྱིག་གི་བྱས་སོང། ལགས་རེད། ཕར་ལོག་བྱས་ཨ་ནི་ཞབས་ཕྱི་ཞུ་དགོས་རེད་བོད་པའི་སྤྱི་ཚོགས་ལ་ང་ད་ད་རྒྱ་གར་ལོག་འགྲོ་ངེས་ཡིན་སྤྱི་ཟླ་ལྔ་པའི།
ཏ་རིག་བཅུ་གསུམ་ལ།

མི་ཕ་ལ་འགྲོ་བྱས་ཨ་ནི། ད་ག་རེ་འདུག་ལས་ཀ་སོ་སོ་གི་ད་མིག་གིས་འཛུབ་ཕ། འགྲེལ་བཤད་རྒྱག་དགོས་རྒྱག་དགོས་བྱུང་བ་རེད་རེད། མི་ཕ་ཁྱེད་ལ་བཀའ་དྲིན་ཆེ་ཆ་འདི་ཤེས་སོང་ཁོ་རང་ཚོ་གིས་ཨ་ནི་ང་ལ། དེ་འདྲའི་ཕྱག་ལས་འགྲོ་བྱེད་གནང་གི་གནང་གི་ཡོད་ས་རེད་དེ། ལོ་ལེགས། ཏན་ཏན་མེད་སློང། ལོ་ལེགས་བསྟན་འཛིན་བཟང་པོ་ལགས་ད་ལྟ་གྲོང་ཁྱེར་གྱི་ཨ་ནི་འཆར་འགོད་གསུང་ཡ་འདི་ད་འདི་གཅིག་རིག་གནས་མི་འདྲ་བ་ཅིག་དང་གཅིག་ནས་འདིའི་ཐོག་ལ་ཡ་མང་པོས་གིས

མཐའ་མ་དེ་ལ་འདི་སུ་ལ་ཕན་ཐོགས་ཡ་ལབ་ན། ཚོགས་པ་དེ་གི Community། གཞིས་ཆགས་དེ་གི་མི་མི་མང་ལ་ཕན་ཐོགས་ཡ་ཡིན་དུས། ང་ཚོའི་སོ་སོ་གི་དམིགས་ཡུལ་ག་འདྲ་རེད་སོ་སོ་གི་ད་ལྟ Experience ག་རེ་ག་རེ་ཡོད་རེད་འོ་འདི་གི་དཔེ་ཁྱད་པར་བཟོ་གོ། སློབ་སྦྱོང་འདི་སློབ་སྦྱོང་དེ་སྦྱང་བཞིན་པའི་སྐབས་ལ། མི་ཚང་མ་ལ Perspective དེ་ལོགས་ཀ་ལོགས་ཀ་ཡོད་དུས། ཨ་ནི་འོ་འདི་གི་ད་ལྟ་འདི་སློབ་སྦྱོང་འདི་དཔེ་ལོགས་ཀ་ཅིག་ལོགས་ཀ་ཅིག་ཆགས་ཆགས་ཆགས་གོ་རེད་ད་ལྟ།

ང་ཚོ་སླབ་གྲྭ་འདི་ད་འདི་རེད་ད་དམིགས་བསལ་གི་ད་དཔེར་ན་བྱས་ན་ང་རང་ཉམས་མྱོང་ག་རེ་བསགས་ཟེར་ན། ཚང་མ་སྐད་ཆ་བཤད་རེད་ད་མི་མཉམ་པོ་ཨ་ནི Connections ཟེར་བ། ཨ་ནི་སྐད་ཆ་ཚང་མ་ཨ་ནི་ཟ་ཁང་ཁ་དེ་བ་ལ་འགྲོ་ཨ་ནི Bar དེ་བ་ལ་འགྲོ Professor འདུག་འདི་གཉིས་ཧང་སང་བཞུགས་སངས་སོ་དཔེ་འཆམ་པོ་བྱེད། སྐད་ཆ་ག་རེ་བཤད་ངེས་ཁྲོ་ནས་བཤད་བ་བྱེད། ཨ་ནེ་ལེན་ཉམས་མྱོང་ཡག་ཤོས་དང་འགྲོ་ད་ག་རང་ད་ག་རང་ཡིན་དང་ང་རང་ཁོ་ཚོ་སྐད་ཆ་བཤད་དེ་དཔེ་དེའུ་དུར་བ་ཨ་ནེ་ཁོ་ཚོ་རོགས་པ་ཧང་སང་ཡག་པོ་བྱེད་ཨ་ད་ལྟ་དེ་རིང་ཡིན་པ་ཡིན་ནའི་ང་ད་ལྟ project ཅིག་ད་ལྟ་གལ་ཆེ་ཤོས་ཅིག་ད་ལྟ་ང་རང final project རེད་བོད་པ་གཞིས་ཆགས་ཡག་པོ་ཅིག་བཟོ་ཡ་གི་བསམ་བློ་བཏང་གི་ཡག་པོ་ལབ་ན་ད་ད་ལྟ་གཞིས་ཆགས་མང་ཆེ་སྟོང་པ་རོ་ཆེ་ག་རེ་ལབ་ན་མི་ཚང་མ་ཕྱི་རྒྱལ་འགྲོ་བ་ལས་བ་ཆེ་ཨ་ནེ་ཉིན་ཅིག་རྒན་ཁོང་ཚོ་གཅིག་པོ་ལྷག་བསྡད་པ་ཡིན་འདྲ་བོ་ཆེ་ཨ་ནེ་བོད་པ་གཞིས་ཆགས་མང་ཆེ་སྟོང་པ་རོ་ཆགས་དེ་ལོ་ཧང་སང། ཨ་ནི་ང་རང་གིས་ད city planning ལ་འདི་ད་འདི། སྒྲུབ་གི་རེད་ངའི་ལས་ཀ་མ་རེད་ང་ང་རང་གིས་ད་ད་སྦྱང་སྦྱང་བྱ་རྒྱུ་དེ་ད། city ང་ཨ་རིས་འགྲོ་ད་གཞན་དག་ཁ་ཅིག་ནས་བྱས་ཡོད་རེད་བསམ་ཟེར་བ་ང་རང་བོད་པ་ཨ་ཅེ་ཁ་ཅིག་ནས་ཕྱིར་ཕྱིར་བྱུང་མ་རེད་ཨ་ནི་ངའི་གི professor མཉམ་པོ་སྐད་ཆ་བཤད་བྱས་ང་དེ་བོད་བོད་པ་ཨ་ཅིག་ག་ལ་ང་བྱེད་སྙིང་བྲོ་གི་འདུག concept ཅིག་བཟོ་སྙིང་བྲོ་གི་འདུག་ཨ་ནི་ང་རང་ད་ད professor དེ་ད་ཁོ་རང་ཉི་མ Harvard ནས་ཐོན་མཁན་བྱས་སྐད་གྲགས་ཆེན་པོ་ཡོད་རེད་ཁོ་རང་ཁོ་རང་གིས་ཨ་ཁོ་ད་དེ་འགྲིག་གི་རེད། ཨ་ནི། ང་གཉིས་ད་ལྟ་འདི་ལ་ལས་ཀ་བྱེད་བཞིན་པ་ཡིན་པ་ང་ད་ལྟ། ཨ་ནི་ཁོ་རང་འགྲོ་ཡིན་ནས་ད་ང་རང་རེད། ད་སྤེན་པ་ཡིན་ནའི་རེད་ཉི་མ་ཡིན་ནའི་རེད་ཁྱད་ཡོད་མ་རེད་ད་ཁྱོད་ང་ལ་ཕོན་བཏང་ད། ང་སླབ་གྲྭ་ལ་སླེབས་དགོས་ཟེར་ནས་ཨ་ནི། དེས་མ་ཟད་སླབ་གྲྭ་དེ་ད་ཆུ་ཚོད་ཉི་ཤུ་རྩ་བཞི་གཏོང་སྒོ་ཕྱེ་བྱས་པ་རེད་ད་ཕ་ང་ཚོ་ངའི་སླབ་གྲྭ་དེ། ད་ཉམས་མྱོང་དེ་ཡག་ཤོས་དེ་ང་ད་ང་རང་ད། འབྲེལ་བ་དེ་དགེ་རྒན་དང་སྤུ་གུ་བར་གྱི་བར་གྱི་འབྲེལ་བ་དེ་བྱས།

ད་ང་རང་ཡི་གཞོན་སྐྱེས་ཚོ་དེ་འདི་ཡ་ད་དེ་འདྲ་ངེད་ཀྱི་ག་རེ་ལབ་ཡ་ལབ་ན། ད་འདི་ད་སྐད་ཆ་ད་འདི་རྫིག་པོ་རེད་ར་ད་ཡིན་ནའི་ད་དེང་སང་འདི online ན་མང་པོ་ཞུགས་དེ་ད་ཅིག་ཀྱོར་ར་ད་དེ་འདྲ། མགོ་འཐོམས་དེ་ཞོག་ར་དེ་འདྲ་ཕོན་ནང་ལ། སྤྱི་ཚོགས་དྲ་རྒྱའི་མཛུ་ནང་ལ་རེད་པ། ལགས་འོ་ལགས་ད་འདི་ད་འདི་དངོས་གནས་ཁོ་ར་ད་དེ་འདྲ་ད་ང་ཚོ generation ནས་མི་མཐོང་གོ་ར་ད་སྡུག་རུ་སྡུག་རུ་མ་གཏོགས་ཡག་རུ་འགྲོ་ཡ་མི་འདུག་ཨ། ན་ས། ད་འདི་འདི་ཐོག་ལ་དེ་ཞི་བ་ཡིན་ན་གཞན་ད་ད་སོ་སོ་སོའི Principles དེ་ཡག་པོ་ཏག་ཏག་བསྡད་བ་ཡིན་ན་མི་ལ་གནོད་མ་རྒྱག་བྱས་ད་འདི་ནམ་རྒྱུན་དེ་རང་འཇགས་བྱས་བ་ན་ནི་ཁྱད་ཡོད་རེད་བསམ་གི་མི་འདུག་རོ་ཨ་ནི། གཉིས་བ་དེ་ལ། བོད་བོད་དོན་སྐོར་ལ་དངོས་གནས་ཁོ་རང་བསམ་བློ་བཏང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་རོ་ཨ། བོད་པ་ཚོ་སོ་སོ་ནུས་པ་ག་རེ་ཡིན་པ་ཡིན་ནའི་རེད། ག་འདྲས་ག་འདྲས་བྱས་ན་ང་ཕན་ཐོགས་ཐུབ་ས་རེད་ལབ་དེ་འདི་བསམ་བློ་བཏང་ན་ནི་དཔེ་གལ་ཆེན་པོ་འདུག་ང་ཚོ་བོད་པ་མི་འབོར་དཔེ། དཀོན་པོ་རེད། ཨ་ནི་ག་ལ་སློབ་སྦྱོང་དེ་འདྲའི་གོ་སྐབས་རག་མཁན་དཀོན་པོ་རེད། ཨ་ནི་སློབ་སྦྱོང་ཡག་པོ་ཡོད་མཁན་ཚོ་ཨ་ནི་དངོས་གནས་ཁོ་ར་མ་དོན་བྱས་ཨ་ནི་བོད་པ་ཚོགས་པ་ལ་ག་འདྲས་རོགས་པ་བྱེད་ཐུབ་ཐུབ་ཀྱི་རེད་སོང་འོ་འདི་བསམ་བློ་བཏང་ཡ་དེ་དཔེ་གལ་ཆེན་པོ་བྱས་འདུག་ཀ་མཚམས་ལ་བསམ་བློ་མ་བཏང་བ་བྱས་རྒྱུན་དུས་ནས་བསམ་བློ་བཏང་ཡ་དེ་ངས་ཧང་སངས་གལ་ཆེན་པོ་མཐོང་གི་འོ་ནང། ལགས་རེད། ད་ལྟ་ང་རང་ཚོ་ཨ་མི་རི་ཀའི་ནང་ལོ་ཉི་ཤུ་བཞུགས་རེད་འདིའི་གེ་ཅེ་གེ་གཟིགས་ཕྱོགས་ཀྱི་ཆ་ནས་གསུང་གི་ཡོད་པས།